བླ་མར་བསྟེན་པའི་སྐབས་ལ་ཟང་ཟིང་མཐོ་དམན་ལ་བརྟེན་ནས་ཨ་ནི་བླ་མ་ལ་གཟུགས་བརྙན་མཛེས་ཀྱི་མེད་ཟེར་ནས་ལམ་རིམ་ཆེན་མོ་ནས་དངོས་སུ་གསུངས་ཡོད་རེད་པ། ཟང་ཟིང་མཐོ་དམན་ལ་བརྟེན་ནས་དཔེར་ན་ང་ཚོ་བླ་མ་གྱི་ན་བཟའ་རྙིང་པ་ལ་སོགས་པ་དེ་ཚོ་གནང་བ་དང། ཟང་ཟིང་ཕྲན་བུ་ཅིག་གནང་བ་ལ་སོགས་པ་དེ་འདྲ་བྱས་ཟེར་ན་ང་བླ་མའི་ཁྲི་ལ་བཏགས་བཞག་བླ་མས་ང་ལ་སྙིང་པོ་ཞེ་དྲག་གནང་གི་འདུག་གསུངས་ཟེར་རམ་ཅི་གསུང་གཏོང་གི་མེད། གདམས་ངག་དེ་གནང་གི་འདུག་མི་འདུག་དེ་ལྟ་རྩི་བཅོས་བྱས་ནས་མ་གཏོགས་གཞན་འགྲིག་གི་མེད། དེ་ཡང་དེ་ནས་དགེ་བཤེས་པུ་ཏོ་བ་གིས་སྔོན་ཀུན་དགའ་བོ་སྟོན་པའི་ཞབས་འབྲིང་ལ་བསྐོས་པའི་ཚེ་ན་ཟས་ཀྱི་གདུང་བ

ཀུན་དགའ་བོ་གིས་དུས་ཚོད་མེད་པ་ཅིག་ག་དུས་ཡིན་ནའི་སྟོན་པའི་སྐུ་མདུན་ལ་ང་བཅར་ཆོག་པ་ཞིག་དང་འོ་དེ་བཅས་པ་གསུམ་པོ་དེ་ཁས་ལེན་ཟེར་ན་ང་སྟོན་པའི་ཞབས་ཕྱི་ཞུ་གི་ཡིན། བཅས་པ་དེ་གསུམ་མཛད་པ་རེད་པ། དེ་ཙང། དགེ་བཤེས་པུ་ཏོ་བ་གིས། ཀུན་དགའ་བོ་སྟོན་པའི་ཞབས་འབྲིང་བསྐོས་པ་དེ་ཟེར་ན་བཅས་པ་དེ་བཏགས་པར་མཛད་པས། རང་ཅག་ནི་ད་ལྟ་ཟང་ཟིང་རེད།

ད་གཉིས་པ་བསྟེན་ནས་བློ་སྦྱོང་ཚུལ་འཇུག་པའི་འོ་རེད་ཐུན་མཚམས་སུ་ཇི་ལྟར་བྱ་བ་ཟེར་དེ་རེད་ཐུན་མཚམས་སུ་ཇི་ལྟར་བྱ་བ་ཟེར་མཁན་དེ་དབང་པོའི་སྒོ་སྡོམ་པ་དང་ཟས་ཀྱི་ཚོད་རིག་པ་དང། མི་ཉལ་བའི་རྣལ་འབྱོར་ལ་བརྩོན་ཞིང་ཉལ་བའི་ཚེ་ན་ཇི་ལྟར་བྱ་བ། བཞི་ཡོད་རེད་པ་དབང་པོའི་སྒོ་སྡོམ་པ་ཤེས་བཞིན་དུ་སྤྱོད་པ་ཟེར་དེ་ཉིན་གྱི་ཕྱི་ཤོག་རེད་དབང་པོའི་སྒོ་སྡོམ་ཚུལ་དེ་ལ་འཕགས་པ་ཐོགས་མེད་ཉན་ས་ནས་ལ་དབང་པོའི་སྒོ་སྡོམ་ཚུལ་ལ་རྣམ་གྲངས་མང་པོ་གསུངས་ཡོད་རེད་དབང་པོའི་སྒོ་སྡོམ་པ་དང་དབང་པོའི་སྒོ་བཀག་པ་ཟེར་གཉིས་གསུངས་པ་རེད་པ།

ཨོ་དེ་འདྲ་བྱས་ནས་དབང་པོའི་སྒོ་སྡོམ་པ་དང་ཤེས་བཞིན་དུ་སྤྱོད་པ། ཨ་ནི་ཟས་ཀྱི་ཚོད་རིག་སོའི་ངང་དུ་བསྡུ་བ་ན་ཡོད་ན་བཞི་ནི་ལྡོག་ན་ཨ་ནི་ལམ་རིམ་ཆེན་མོ་ནང་དེ་གསུངས་ཡོད་རེད་དེ་རིང་ཟས་ཟ་ནས་སང་ཉིན་ཟས་ཟ་ཡ་གྱི་དུས་ཚོད་དེ་མ་སླེབས་བར་ལ་བཀྲེས་པའི་སྡུག་བསྔལ་མ་བྱུང་ཟེར་གྱི། བཀྲེས་པའི་སྡུག་བསྔལ་བཀྲེས་སྐོམ་གྱི་སྡུག་བསྔལ་མ་བྱུང་ཟེར་བ་དེའི་ཚོད་ཙམ་གྱིས་ཟ་དགོས་རེད་ཞེ་དྲག་རྒྱགས་དྲགས་པ་ཡིན་ན་རྩང་ལོང་འདི་ཚོ་བས་དགའ་ཀྱི། ཨ་ནི་ཆོས་བྱེད་ཐུབ་མི་འདུག་བ་ངང་རྩང་ལོང་ས་གྲོད་ཁོག་རྒྱགས་ཚད་ཅིག་ཟ་བ་ཡིན་ན།

དེའི་སྒོ་ནས་མི་ཚེ་འཕོ་ཐུབ་པ་ཡིན་ན། ཨོ་འདུག་སེ་བྱས་ན། ཚེ་འཕོ་བ་དེའི་ཚེ་ན་ཡིད་ཆེས་མི་བྱེད་དེའི་ཐོག་ལ་འགྲོ་ཨ་ཐོག་མ་ཐོག་ཅེས་ནི་བལྟ་དགོས། ཨ་མ་འགའི་རྒྱ་མཚོའི་ཤ་ཆད་བཟང་གི་དོ་གའི་བློ་བཟོ་ཐོག་མའི་སྐུ་མྱ་ངན་ལས་འདའ་ཁ་ལ་ཁར་དེ། ང་རང་ཚོ་ཁྲི་སྟོང་གཞུང་ཤ་ཁྲ་མི་དེ་ཚོ་ཧ་ལས་ཡོད་ན། ང་རང་གཙོ་བོ་གཙོ་བོ་ངན་སོང་དུ་མ་འགྲོ་ཡག་དེ་གལ་ཆེན་པོ་ཞེ་དྲག་རེད། ཐོག་མར་ངན་སོང་གི་སྡུག་བསྔལ་དེ་ལ་འཇིགས་ཤིང་སྐྲག་དགོས་རེད་ཨ་ནི་ངའི་ཁ་ལ། ཤི་ཁ་ལ་ཁར་དེ་ཨོ་འདུག་སེ་བྱས་ནས་ངས་བརྒྱུགས་ཤོག་ཨ་ཟེར་ནས་ཀ་ཡི་ཀ་ཤི་ཐབས་གནང་གི་འདུག།

བཤེས་གཉེན་བསྟེན་ཚུལ་དང་འབྲེལ་བ་ཡི། དཔེ་ཆ། ཏེ་ལོ་ནཱ་རོ་ལ་སོགས་པའི་རྣམ་ཐར་དང། ཏེ་ལོ་ནཱ་རོ་ཡི་དཀའ་ངལ་སྤྱོད་ཚུལ་དང་འབྲེལ་ཡོད་རེད་པ། དེ་ག་ནང་བཞིན་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ཡི། ལེའུ། བརྒྱད་སྟོང་པ་ཡི་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ཡི་ལེའུ་དེ་ཀློག་སྟེ། ཁོང་རྗེ་བཙུན་མི་ལ་དེ་འདྲ་གནང་བ་རེད་པ། རྗེ་བཙུན་མི་ལ་མར་པ་ལོ་ཙཱ་བ་སྐུ་མདུན་དུ་ཆོས་ནི་མ་ཆགས་ཀྱི་ཆོས་ནི་ཐ་མ། ཆུ་ཐོག་ཆགས་ནས་བས་འགྲོ་བ་སྐྱོང་བ་རེད་པ། དཀའ་ངལ་པདྨ་བསོད་ཆེན་པོ་མཆོག་ནི། ཨ་ནི་མི་ཚང་ཞིག་གིས་བརྒྱད་སྟོང་པ་ཀློག་རོགས་བྱེད་ཟེར་ནས་ཀློག་བདེ་པོ་ཞེ་དྲག་ཡོད་པས་བརྒྱད་སྟོང་པ་ཀློག་ནས་རྟག་ཏུ་ངུའི་ལེའུ་ཁ་ཐུག་སླེབས་ཏེ་སྐུ་ལ་བྱང་ཆུབ་སེམས་དཔའ་རྟག་ཏུ་ངུའི་དཀའ་སྤྱད་དེ་ལ་ལྟ་གི་ཡིན་ན་ང་དེ་ད་གང་ཡང་གང་ཡང་རེད་མི་འདུག་ཟེར་ནས་ཡང་ཚུར་ལོག་ཅིག་དེ་ཡང་མར་པ་ལོ་ཙཱ་བ་སྐུ་མདུན་ལ་ཡང་ཚུར་ཡོང་བ་རེད་པ། བྱས་ཙང་བྱང་ཆུབ་སེམས་དཔའ་རྟག་ཏུ་ངུ་ཡིས་བྱང་ཆུབ་སེམས་དཔའ་ཆོས་འཕགས་བསྟེན་ཡས་དེ་དང་ང་རང་ཚོའི་བཤེས་གཉེན་བསྟེན་ཡས་གཉིས་པོ་དེ་འདྲ་ཡ་ཁྱོན་ནས་ཡོད་མ་རེད་ཡིན་ན་ཡང་ཁོང་གི་རྣམ་ཐར་དེ་ལ་ཁ་མེད་ཡ་ཐག་བྱས་ཐུབ་པ་ཙམ་ཞིག་མང་པོ་ཞིབ་ཅིག་ལ་ཕན་གྱི་རེད་པ། སོ་སོའི་རྒྱུད་ལ་ཞིབ་ཀྱིས་འཕེལ་འགྱུར་བ་དེ་ས་མཐོའི་ཚོགས་སུ་གནས་སྐབས་སུ་དཔེ་ཆ་དེ་གོ་འགྱུར་མི་རྟག་བྱས་ནས་བཤེས་གཉེན་བསྟེན་ཚུལ་དང་འབྲེལ་བ་ཡོད་ཁྱེད་ཀྱིས་དཔེ་ཆ་དེ་འདྲ་བལྟ་དགོས་རེད་ཟེར་ད་དེ་ཉིད་བཤེས་གཉེན་བསྟེན་ཚུལ་དེ་རྫོགས་པ་དེ་གཉིས་པ་བསྟེན་ནས་བློ་ཇི་ལྟར་སྦྱོང་བའི་རིམ་པ་ཟེར་ཞིག་ཡོད་རེད་བ་ད་དེ་ལ་དལ་བའི་རྟེན་ལ་སྙིང་པོ་ལེན་པའི་ཕྱིར་བསྐུལ་བ་དང་སྙིང་པོ་ཇི་ལྟར་ལེན་པའི་ཚུལ་གཉིས་ཟེར་ས་བཅད་གཉིས་རེད། བསྟེན་ནས། ཇི་ལྟར་སྦྱོང་བའི་རིམ་པ་དེ་ལ་དལ་བའི་རྟེན་ལ་སྙིང་པོ་ལེན་པའི་ཕྱིར་བསྐུལ་བ་དང་སྙིང་པོ་ཇི་ལྟར་ལེན་པའི་ཚུལ་ཟེར། དལ་བའི་རྟེན་ལ་སྙིང་པོ་ལེན་པའི་ཕྱིར་བསྐུལ་བ་ཟེར་མཁན་དེ། རང་གི་ལུས་དེ་ནི་ག་འདྲ་ཞིག་ཡོད་རེད་ཟེར་ན་རང་གི་ལུས་དེ་ངོས་འཛིན་མ་བྱས་ན། ལུས་དེ་གིས་ནི་ལས་ཀ་དེ་འདྲ་དེ་འདྲ་བྱེད་ཐུབ་ཀྱི་རེད་བསམ་ཟེར་རམ་ཅི་རྩ་ནས་འདྲེན་གྱི་མ་རེད་བ། སོ་སོ་ཡི་ལུས་དེ་ངོས་འཛིན་ཡག་པོ་ཞིག་བྱས་ཟིན་ན་ང་ཡི་ལུས་དེ་ང་རང་གིས་མ་བྱས་མ་གཏོགས་ལུས་ཡི་སྒོ་ནས་ལྷོད་ཡ་ཅིག་ནི་མི་འདུག་དེ་ཡི་ལས་ཀ་དེ་དང་དེ་ཞིག་བྱ་བ་ཞིག་བྱེད་ཐུབ་ཀྱི་འདུག་བསམ་ཟེར་རམ་ཅི།

ད་བཤེས་གཉེན་བསྟེན་ཚུལ་ནས་དལ་འབྱོར་དོན་ཆེ་རྙེད་དཀའ་ལ་ལྟ་ཚུལ་མར་འདྲེན་འོང་ལ་ལམ་རིམ་ཟེར་མཁན་དེ་ད་གཅིག་གཅིག་ལ་ཐུག་གཅིག་གཅིག་ལ་ཐུག་ནས་སྔ་མ་སྔ་མ་ཡོད་ཙ་ན་ཕྱི་མ་ཕྱི་མ་རང་སྟོབས་ཀྱིས་འདྲེན་འོང་གི་རེད། སྔ་མ་དེ་ཡོད་པ་ཡིན་ན་དཔེར་ན་བཤེས་གཉེན་བསྟེན་ཚུལ་ཡག་པོ་བསམ་བློ་བཏང་པ་ཡིན་ན་དལ་འབྱོར་དོན་ཆེ་རྙེད་དཀའ་དེ་རང་ཤུགས་ཀྱིས་མ་འགོག་རང་འགོག་ཀྱིས་ནི་འགོག་དགོས་གི་བསམ་བློ་གཏོང་དགོས་གི། དལ་འབྱོར་དོན་ཆེ་རྙེད་དཀའ་ཡག་པོ་ཅིག་བསམ་བློ་བཏང་ཚར་ཙ་ན་འཆི་བ་མི་རྟག་པ་ཉིད་པ་དེ་ཡང་འདྲེན་འོང་གི། དེ་འདྲ་བྱས་ནས་སྔ་མ་སྔ་མ་ལ་བརྟེན་ནས་ཕྱི་མ་ཕྱི་མ་འདྲེན་འགྲོ་བ་དང། ཕྱི་མ་ཕྱི་མ་དེ་སྔ་མ་སྔ་མ་ལ་རག་ལས་པ་དང། དཔེར་ན་ཞི་གནས་དང་ལྷག་མཐོང་ལ་སོགས་པ་མཚོན་བྱས་ཟིན་ན་བྱང་ཆུབ་སེམས་ལ་རག་ལས་པ་བྱང་ཆུབ་སེམས་དེ་ངེས་འབྱུང་གི་བསམ་པ་ལ་རག་ལས་པ། ངེས་འབྱུང་བསམ་པ་དེ་ནི་ངན་སོང་གི་སྡུག་བསྔལ་བསམ་པ་ལ་རག་ལས་པ། དེ་ཡང་འཆི་བ་མི་རྟག་པ་བསམ་པ་ལ་རག་ལས་པ་དེ་ཡང་དལ་འབྱོར་དོན་ཆེ་རྙེད་དཀའ་བསམ་པ་ལ་རག་ལས་པ། དེ་ཡང་བཤེས་གཉེན་བསྟེན་ཚུལ་ལ་རག་ལས་པ་ཟེར་ཏོ་སོགས་ཡང། ཕྱི་མ་ཕྱི་མ་ཡོད་བ་ལ་སྔ་མ་སྔ་མ་སྔོན་དུ་འགྲོ་དགོས། སྔ་མ་སྔ་མ་ཡོད་པའི་སྟོབས་ཀྱིས་ཕྱི་མ་ཕྱི་མ་འདྲེན་ཐུབ་པ་སོགས་དེ་འདྲ་གཅིག་དགོས་གོ། ད་དལ་འབྱོར་དོན་ཆེ་རྙེད་དཀའ་དང་བཤེས་གཉེན་བསྟེན་ཚུལ་བར་དེ་ན། ཚུལ་ཡོད་དེ་ལྟ་ཚུལ་མ་འདྲ་བ་ཞིག་གི་ལྟ་ཚུལ་ཡོད་རུང་མ་གཏོགས་དལ་འབྱོར་དོན་ཆེ་རྙེད་དཀའ་ནས་བཟུང་སྟེ་ནི་ཤཱཀྱ་མཐའ་ཆགས་སུ་འབད།

ཁྱི་དང་ཕག་པ་ལ་སོགས་པ་དང། སེམས་ཅན་འབུ་སྲིན་དང་བྱ་དང་བྱི་བ་ལ་སོགས་པ་ཚུལ་ག་རེ་མཐོང་པ་ཡིན། ཕ་རོལ་ནས་ཚུ་རོལ་ལྟ་བ་མ་ཡིན་པ། གཞན་ལ་ལྟད་མོ་ལྟ་བ་དེ་འདྲ་མ་ཡིན་པ་ང་ཡང་དེ་ལྟ་བུ་ཞིག་སྐྱེ་དགོས། ང་ཡང་དུད་འགྲོའི་སྐྱེ་བ་ལེན་དགོས། ང་ད་ལྟ་དེ་འདྲ་ཞིག་མ་ལེན་པ་དེ་སྟབས་ཡག་བཞག་ད་ལྟ་ང་ཡི་མི་ཡི་ལུས་དེའི་ཐོག་ལ་བསྡད་པ་དེ་སྟབས་ཡག་གི་བསམ་ས་ན་མི་ཆོག་དགའ་སློང་སློང་བྱས་ནས་དེ་འདྲ་ཡོང་ཐུབ། ལྷ་ཚེ་རིང་པོ་ཟེར་མཁན་དེ་གཙོ་བོ་གཙོ་བོ་ནི་འདུ་ཤེས་མེད་པ་བ་ཟེར་མཁན་ཡོད་རེད་བ་འདུ་ཤེས་མེད་པ་བ་ཟེར་གཟུགས་མེད་ཀྱི་སོ་སོ་སྐྱེ་བོ་ལྷ་དེ་ཚོ་ལྷ་ཚེ་རིང་པོ་ཟེར་མཁན་དེ་རེད་བ།

ཆོས་ཀྱི་སྒྲ་ཙམ་ཅིག་ཨ་མཆོག་ནི་གོ་རྒྱུ་ཡོད་པ་དེ་འདྲ་ཡོང་གི་རེད་པ། ཁོས་བག་ཆགས་ཙམ་ཅིག་བཞག་གི་རེད་བ། ལྷ་ཚེ་རིང་པོ་ཟེར་མཁན་དེ་བག་ཆགས་ཙམ་ཅིག་བཞག་ཡས་མེད། ཨ་འདི་བཞི་པོ་དེ་ལ་དེ་ནི་མི་མ་ཡིན་པའི་མི་ཁོམ་པ་བཞི་ཟེར་ཏེ། དེ་ད་ལྟ་མ་སྐྱེས་ཀྱི་ནི་བདེ་སྐྱིད་བྱུང་བ་དེ་སྟབས་ཡག་བསམ་ས་རམ་ཞེས། ཨ་ནི་མི་ཡིན་མི་ཁོམ་པ་བཞི་ཡིན་ན་ནི། ཨ་ནི། ཡུལ་མཐའ་འཁོབ། དེ་ནི་ཀླ་ཀློ་ཡི་རེད། དེ་འདྲ་ཅིག་ལ་སྐྱེས་ཙ་ན་སྡུག་ཤོས་སྡུག་ཤོས་དེ་རེད་བ།

ལོག་པར་ལྟ་བས་ཀྱི་འབྲས་བུ་དེ་སྨྱོ་བ་གྲངས་ཉུང་ནས་ཅི་ཡིར་བྱེད་པར་བ་སྨྱོ་བ་གྲངས་ཉུང་ནས་མ་དེ་ཅི་ཟག་ཟིན་ཨེ་ཡ་ཐ་ཡ་ཅི་ནུས་ཡོད་པར་བྱ། དེ་ནས་བཟུང་སྟེ་མ་ལ་སངས་ཀྱིས་མ་བཟུང་བ་མ་ཏོ་ཁོ་དུས་ཚོད་དེ་འདྲ་ཅིག་ལ་ཡ་ཐ་ཀི་རེ་སོང་ཡན་གྱི། ཚེ་བཟུང་བས་སངས་རྒྱས་ཀྱི་ཡའི་ཚེ་དེ་འདྲ་ཅིག་བཟུང་ཐོ་ཡ་ཡོད་མ་རེད། དུས་ཚོད་དེ་འདྲ་ཅིག་ལས་འདས་ནས་ཁོ་ཡ་ཐ་ཀི་རེ་སད་ཀྱི་ཅི་ནུས་ཡོད་མ་རེད། ཁོ། དགེ་རྩ་ནི་ཚོང་མ་ཐོང་ཅིག་ཁྱད་ཚར་བ། ད། སྨྱོ་བ་ནི་མ་ལྷའི་རྩ་ནི་དགེ་རྩ་ས་བ་ནི་ས་ཤིག་མ་རེད་བ། ས་མི་ཤེས་ཡི་ས་ཨ་ནི་ཁོ་ཡ་ཐ་ཡ་ཀྱི་རྒྱུད་དེ་ག་རེ་ག་རེ་དགོས་རེད། ཁོ་དམྱལ་བ་ནས་ཡར་ཐར་ཡ་གི་རྒྱུ་དེ་སྡིག་པ་དག་བྱས་ནས་དགེ་བ་ཅིག་བསགས་དགོས་རེད་དེ་ནས་ཁོ་བསགས་ཤེས་མ་རེད་བ། སྔར་གྱི་དགེ་རྩ་ནི་ཚང་མ་དང་གཅིག་ལོག་ལྟ་ཡོང་གི་མེད་པ་བཟོས་ཚར་རེད་བ། དེ་མེད་པ་བཟོས་ཚར་ཡོད་ས་དེ་ནི་ཡར་ཐར་ཡ་གི་དུས་ཚོད་ཁྱོན་ནས་མི་འདུག་བ། ང་ཚོ་ད་ལྟ་སེམས་ཙམ་པ་གྱི་རིགས་ཆད་ཀྱི་གང་ཟག་གཞི་བཞག་ནས་ཨོ་མ་པ་ཡི་དེ་དགོངས་གཞི་ལ་བཞག་སྟེ་འཁོར་བའི་སེམས་ཅན་འགའ་ཤས་འཁོར་བ་དེ་ནས་དེ་བར་དུ་ཐར་གྱི་རེད་ཟེར་གྱི་ཚད་བཟུང་ཡ་ཁྱོན་ནས་མེད་པ་ཡིན་ཙང་རིགས་ཆད་ཀྱི་གང་ཟག་ཅེས་པ་རེད་ཟེར་གྱི་ཡོད་རོགས་དེ་འདྲ་ཅིག་ལ་དགོངས་བ་ཡིན་པ་རེད་བ།

དེའི་ནང་ནས་མི་ཁོམ་པ། ད་ལྟ་བརྒྱད་ཀྱི་ནང་ནས་སྡུག་ཤོས་སྡུག་ཤོས་དེ་ལོག་ལྟ་ཅན་ཡིས་ཡིན་ཏེ་ཡིན་ཙང་ཨ་ནི་བཤེས་སྤྲིང་ལས་ཀྱང་ལོག་པར་ལྟ་བ་འཛིན་དང་ཟེར་གྱི་ཨང་དང་པོ་གསུང་དགོས་ཡོད་དེ་དེ་རེད། ཨོ་དེ་ལྟ་བུ་ང་ཚོ་མི་ཁོམ་པ་བརྒྱད་དེ་དང་བྲལ་ནས་དལ་བའི་གྱི་རྟེན་ཐོབ་པ་དེ་སྟབས་ལེགས་སོང་ཟེར་ནམ་ཞེས་ད་དེ་ཡག་ཤོས་ཡག་ཤོས་ཡིན་ནོ་ཡག་ཤོས་ཀྱི་དལ་བ་དེ་ལྟ་བུ་ཚང་བ་དེ་ཟེར་དལ་བ་སྐྱེས་བུ་དེ་ཚང་བ་ཡིན་ན་ནི་ཆོས་གང་ག་བྱེད་ཐུབ་གོ་རེད་པ་ཆོས་བྱེད་ཐུབ་གོ་རེད།

མི་ཡིན་པ་དེ་ནི་དེང་སྟོང་མིན་པའི་ཆ་ནས་ནི་སྟོང་པོ་ཆེ་ནི་མི་ཡང་རེད་དེ། ངོ་མ་རེད་དེ་མི་ཡི་གོ་མ་ཆོད་པ། མི་ཡི་གོ་ག་རེ་ཆོད་གོ་རེད་ཟེར་ན་ང་ཚོར་མི་ཡི་མཚན་ཉིད་དེ་སྨྲ་ཤེས་དོན་གོ་བ་རེད་བ། སྨྲ་ཤེས་དོན་གོ་བ་མི་ཡི་མཚན་ཉིད་ཅིག་རེད་བ། སྨྲ་ཤེས་དོན་གོ་བ་དེ་སྤྱིར་ཁ་གྲག་ཤེས་པ་དང། ཨ་འབྱོར་ནོར་ཅིག་གོ་བ་དེ་ལ། དགྲ་དང་གཉེན་དབྱེ་བ་ཕྱེ་ཤེས་ཀྱི་དེ་འདྲ་ཅིག་གོ་བ་དེ་ལ་མི་ཡི་མཚན་ཉིད་ཡག་པོ་ཅིག་ཚང་ཡོང་བ་རེད་བ། མི་ཡི་མཚན་ཉིད་ཡག་པོ་ཚང་བ་ལ་སྨྲ་ཤེས་པ་ཟེར་མཁན་དེ་དོན་དག་ཡོད་པའི་སྨྲ་ཤེས་པ་ཅིག་དང། དོན་གོ་བ་ཟེར་མཁན་དེ

བོད་ལ་ཨ་མ་དགེ་སློང་མ་ཟེར་མཁན་དེ་ཡོད་མ་རེད་བ། དགེ་སློང་མ་དཔལ་མོ་ཟེར་མཁན་དེ་བྱོན་པ་རེད་དེ། ཁོང་རྫུ་འཕྲུལ་གྱི་སྒོ་ནས་བྱོན་ཡོད་མ་གཏོགས། མི་ཐ་མལ་པ་ནང་བཞིན་བྱས་ནས་བྱོན་ཡོད་མ་རེད་བ་མི་ཐ་མལ་པ་ནང་བཞིན་བྱས་ནས་དགེ་སློང་མ་བྱེད་དགོས་རེད་མ་གཏོགས། ད་ག་གི་རྫུ་འཕྲུལ་གྱི་སྒོ་ནས་སངས་རྒྱས་བྱང་ཆུབ་སེམས་དཔའ་དེ་འདྲ་བྱོན་པ་ལ། དགེ་སློང་མ་བྱོན་པ། དེ་ནས་གོ་ཆོད་ཀྱི་མ་རེད་བ། དགེ་སློང་མ་དཔལ་མོ་བོད་ལ་བྱོན་པ་རེད་ཟེར་ནས་བཤད་གོ། དེ་སྤྲུལ་པ་ནང་བཞིན་བྱས་ནས་བྱོན་པ་རེད་མ་གཏོགས་ཐ་མལ་རྣམ་པ་བྱས་ནས་བྱོན་ཡོད་མ་རེད་པ། བྱས་ཙང་ཡུལ་དབུས་ཚང་འདུག་ནི་མེད་ན། ད་ང་ཚོ་གཙོ་བོ་ནི་འདུལ་བའི་ལས་ཆོག་ལ་སོགས་པ་དེ་ཚོ་མ་ཡི་ལས་ཆོག་དང་ཕ་ཡི་ལས་ཆོག་ལ་སོགས་པ་དེ་ཚོ་ནི་བོད་ལ་དར་ཡོད་རེད་པ། བོད་ལ་དར་ཡོད་རེད། ཧ་མ། སྐྱབས་མགོན་རིན་པོ་ཆེ་རྡོ་རྗེ་གདན་ལ་གསུང་ཆོས་གསུངས་དེའི་སྐབས་ལ་ཅིག་གསུངས་འདུག་བ། ད་ལྟ་ང་ཚོ་ཕལ་ཆེར་བསྡད་པ་ཟིན་ནས་དེ།

བྱས་ན་ཚེ་འདིར་དགྲ་བཅོམ་མི་ཐོབ་ཀྱང་རང་ཅག་གིས་དེ་ལྟར་མ་བྱས་པ་ལས་མཐའ་མ་ལོག་པ་རེད་ཟེར་ད་མཚམས་མེད་ཀྱི་ལས་བྱེད་པ་མ་ཡིན་པ། ལས་ཀྱི་མཐའ་མ་ལོག་པ་ཟེར་ཏེ་གནས་ལ་དད་པ་ནི་འདུལ་བ་ལ་དད་པ་ལ་གསུངས་ཀྱང་འདིར་སྡེ་སྣོད་གསུམ་དང་བྱང་ཆུབ་ལམ་གྱི་རིམ་པའི་ཆོས་ལ་དད་པ་ཟེར། བྱང་ཆུབ་ལམ་རིམ་ལ་དད་པ་གཅིག་བྱུང་བ་ཡིན་ན་དེའི་འབྲས་ཀྱི་ཡིན་པར་གདའ། དེ་ནི་རང་ལ་ལྡན་དགོས་པའི་འབྱོར་པ་ཡིན་པས་ན་རང་འབྱོར་དེ། ང་ཚོ་ལ་དེ་ལྔ་དངོས་སུ་ཚང་བ་ཡིན་གཞན་འབྱོར་ལྔ་ནི་སངས་རྒྱས་བྱོན་དང། ད་དལ་འབྱོར་ངོས་བཟུང་བ་ཟེར་ཏེ་ང་ཚོ་དལ་བ་བརྒྱད་དང་འབྱོར་པ་བཅུ་ཟེར་དུ་བཅད། དལ་བ་ཞེས་པ་དེ་ག་རེ་ཟེར་ན་ཆོས་སྒྲུབ་པ་ལ་ཆོས་སྒྲུབ་པ་ལ་ཁོམ་པ་ཡིན་ཟེར་ན་ནི་དལ་བ། ད་ང་ཚོ་མིའི་ལུས་དེ་ཐོག་ནས་ད་ལྟ་ལུས་དེ་སྐྱེས་པ་ཡིན་ན་ཡང་དལ་བ་ཡིན་མིན་ཁྱད་པར་ཡོང་དགོས་རེད་བ་འགའ་ཞིག་འགའ་ཞིག་ཆོས་སྒྲུབ་པ་ལ་ཁོམ་དགོས་བར་འགའ་ཞིག་ཆོས་སྒྲུབ་པ་ལ་མི་ཁོམ་པར་ཆགས་ཏེ། ལུས་དེའི་ཆ་ནས་དལ་བ་རྙེད་པ་རེད་དེ་རང་གི་ངོ་ནས་ལུས་རྟེན་དེ་མི་ཁོམ་པ་བཟོ་ཞིང་རང་གི་ངོ་ནས་ལུས་རྟེན་མི་ཁོམ་པ་བཟོ་རྒྱུ་རྫབ་ཏུ་ཡོད་པ།

དལ་འབྱོར་ཉན་ས་ནས་བཤད་པའི་དང་པོ་བཞི་པོ་དེ་རང་རེ་ལ་མ་ཚང་བ་ཡིན་ནའང་དེའི་དོད་ལྟ་བུ་དེ་ཚང་བ་རེད་སངས་རྒྱས་བྱོན་པ་མ་ཚང་བ་ཡིན་ནའང་སངས་རྒྱས་དང་འདྲ་བ་བླ་མ་ལ་ཆོས་ཉན་གྱི་ཡོད་པ་ཡིན་ཙང་ནས་དེའི་དོད་ཚང་བ། ཨ་མ་ཀྱེ་ཀྱེ་དོལ་ཆོས་དཔེ་བཞག་འདི་གསུངས་དོན་དཔེར་ན་ཡིན་ན་དངུལ་དེ། དངུལ། དོད་ཟེར་དེ་ནི་ཕ་ཚོད་སྟོང་ཡན་དེ་ཤོག་གུ་གི་དངུལ་དེ་ལོར་ཟེར་བ་རེད་བ།

ཤོག་དངུལ་དེ་ཡི་ངོ་གོ་ཆོད་ཀྱི་ཡོད་ཙང་ནས་སངས་རྒྱས་བྱོན་པ་དངོས་སུ་མ་ཚང་བ་ཡིན་ནའང་བླ་མ་བྱོན་པ་དེ་གོ་ཆོད་པོ་རེད། སངས་རྒྱས་ཀྱིས་དམ་ཆོས་བསྟན་པ་དངོས་སུ་མ་ཚང་བ་ཡིན་ནའང་ང་ཚོ་བླ་མས་ཀྱང་རང་ལ་ཆོས་བསྟན་པ་དེ་གོ་ཆོད་པོ་རེད། ད་བསྟན་པ་གནས་པ་ཟེར་མཁན་དེ་སངས་རྒྱས་སྐུ་མྱ་ངན་ལས་མ་འདས་བར་དུ་བརྩིས་པ་རེད་དེ་ཡིན་ནའང་སངས་རྒྱས་ཀྱི་བསྟན་པ་སྤྱིར་ད་ལྟ་ལྔ་བརྒྱ་པ་ཕྲག་བཅུ་ཡི་ནང་ནས་ད་ལྟ་ལུང་གི་བསྟན་པ་ཡིད་གསུམ་རེད་བ་དེ་ནི་ལྔ་བརྒྱ་པ་ཕྲག་བཅུ་པོ་ལྔ་མ་རྫོགས་ཀྱི་བར་དུ་སངས་རྒྱས་ཀྱི་བསྟན་པ་གནས་ཀྱི་རེད་པ། དེ་ཡི་རྗེས་སུ་འཇུག་པ་ཟེར་མཁན་དེ་ད་མི་གཞན་དག་གིས་ཡོད་རེད་བ་ད་མི་གཞན་དག་གིས། རང་ཉིད་ཉམས་སུ་ལེན་མ་ནུས་པ་ཡིན་ན་མི་གཞན་མས་ཉམས་སུ་བླངས་པ་ལ་བརྟེན་ནས་འབྲས་བུ་དེ་ཐོབ་པ་དེ་མིག་གི་མཐོང་ཆོས་ཡོད་པ་ཡིན་ཙང་དེས་གོ་ཆོད་ཀྱི་རེད་ཟེར་བ་དེ་བཞི་པོ་དེ་ད་གཞན་ཕྱིར་སྙིང་བརྩེ་བ་ཟེར་མཁན་དེ་དངོས་སུ་ཚང་བ་དེ་རེད་དངོས་སུ་ཚོམ་པ། རང་གི་འཚོ་བ་ཟས་གོས་ལ་སོགས་པ་སྦྱིན་མཁན་ཡོད་པ། ཆོས་སྒྲུབ་པ་ལ་རང་གི་འཚོ་བ་ཟས་གོས་ལ་སོགས་པ་སྦྱིན་མཁན་དེ་ག་དུས་ཡིན་ན་ཡོད་རེད་བ། དགེ་བཤེས་འབན་གུང་རྒྱལ་གསུངས་པ་ནང་བཞིན་བྱས་ན་སྔར་ངའི་ཁ་གིས་ཟས་མ་རྙེད་ད་ཟས་ཀྱིས་ངའི་ཁ་མ་རྙེད་ཟེར་ནང་བཞིན་བྱས་བྱས་ན་རང་གིས་འཇོན་པ་ཡིན་ན་ད་རི་སྟོང་པ་དེ་འདྲ་ནི་མི་མེད་པའི་ལུང་སྟོང་འགྲིམས་པ་ཡིན་ན་ཡང་ཟས་གོས་ཀྱིས་མ་ཕོངས་པ་དེ་འདྲ་ཡོང་གི་འདུག་བ་དེ་སྔར་སྟོན་པ་ཐུབ་བསྟན་དབང་པོ་འཁོར་ལོས་སྒྱུར་བའི་རྒྱལ་པོ་སྐྱེ་བ་བཞེས་རྒྱུ་གི་དེ་ཚང་མ་རྣམས་སུ་རྗེས་འཇུག་གི་འཚོ་ཆས་ལ་ཡང་བསྔོ་ནས་ཨ་ཏི་ཀྱི་ཆོས་བྱས་པ་ལ་དེ་ནམ་ཡང་འཚོ་བ་གིས་ཕོངས་པ་མི་སྲིད་ཟེར་ཏེ་དེ་གཏན་འཁེལ་ཡིན་མི་འདྲ་ལ།

དེ་རྙེད་པ་ཡིན་ན་དོན་ཆེན་པོ་འགྲུབ་རྒྱུའི་ཚུལ་བཞིན་དོན་ཆེན་པོ་འགྲུབ་རྒྱུ་ཡིན་ན་འགྲུབ་རྒྱུ་མེད་པ་ཡིན་ན་རྙེད་པ་ནི་རྙེད་པ་རང་རེད་ཀྱི་ཡོད་མ་རེད་བ། ང་ཚོ་ཨ་མ་གཅིག་གཅིག་གཅིག་ནོར་བུ་རེད་ཡིད་བཞིན་ནོར་བུ་རེད་ཟེར་ན་དཔེར་ན་ནོར་བུ་མང་པོ་ཅིག་གོང་ཆེན་པོ་དེ་ཅིག་ཡོང་ནས་གཡང་སྒམ་ནང་ཡར་བླུག་ཡ་དེ་འདྲ་ཡོང་ཁོ་དོན་བྱེད་མ་རེད་ད་ག་ཚོད་ད་རྩ་ཆེན་པོ་རེད་ཟེར་ནས་བཞག་ཡོད་རེད་བ། དོན་དག་ཞིག་བྱེད་དགོས་རེད་བ་དོན་དག་བྱེད་མ་ཐུབ་ན་ཨ་ནི་ཁོ་དོན་བྱེད་ནུས་པའི་དོན་ཚང་ཡོད་མ་རེད་བ་དོན་བྱེད་ནུས་པ་རེད་ཡོད་མ་རེད་བ་དེ་ཡིན་ཙང།

རང་གི་མདུན་དུ་ལྷ་དེ་སྐྱེས་ཏེ་གཙོ་བོ་དེ་རེད་བ་དང། ཚེ་འདི་ལས་ནི་ཕྱི་མ་དེ་གཙོ་ཆེ་ཡིན་ཙང། ཕྱི་མ་ག་རེ་ཟེར་ན་ཕྱི་མ་སྡུག་བསྔལ་མི་མྱོང་བ་ཅིག་དང། ཕྱི་མ་སྡུག་བསྔལ་བདེ་བ་ཅིག་ཏུ་འཕྲད་དེ་ནི་ད་ལྟ་ཉིད་ནས་ལ་ལས། ལ་ལས་ལ་སྐྱེས་ཀྱི་ནི་དཀའ་ལས་རྒྱག་དགོས་ཡས་དེ་རེད་བ། གྲྭ་པ་བྱེད་དགོས་ཡས་དེ་རེད་བ། ཆོས་བྱེད་དགོས་ཡས་དེ་རེད་བ། མཆོད་པ་ལ་སོགས་པ་དེ་ཚོ་འབུལ་དགོས་ཡས་དེ་ཚང་མ་དང་བཅས། དེ་ཡི་ཆེད་དུ་རེད་བ། དེ་ཡིན་ཙང་དེ་རྟེན་དེ་ལ་སྒྲུབ་ཐུབ་ཀྱི་རེད། ཕྱི་མ་ངན་སོང་དུ་མི་འགྲོ་བ་བྱེད་ཀྱི་ནི་ཕྱི་མ་ནི་བདེ་བ་དུ་འཕྲད་ཀྱི།

མང་པོ་ཅིག་ཡར་ཞུས་ཏེ་གཞན་ཡོང་གི་རེད། རྗེ་ལ་ནི་གཙང། རྒྱ་གར་ཀ་པ་ཆེན་པོ་སྟོན་པ་དང་མཇལ་ཡ་དེ་ཡས་ནི་ཁྱིམ་མ་ལེན་པ་རེད། དེ་སྔ་མེ་ལོང་འཇོག་ནས་སྒྲོན་མ་བསྒྲུབས་ཏེ་ནི་ཧ་གོ་བ་མ་རེད་ནས་དེ་ལྟར་གསུངས་པ་རེད། པིན་ཆེ་པ་འདི་ཡིན་ཞེས་དེ་འདྲ་གསུངས་པ་རེད་གསུངས་འདུག་བ། དེ་ས་རྗེའི་ཁ་བོ་ཞིག་ལ་ཡིན་པ་རེད། ང་ཚོ་ད་ལྟ་སྡེ་བ་ཅིག་ཅིག་ཞིག་མགོ་ལ་ལྕི་བ་ཞིག་ཤམ་བྷ་ལ་ལ་ལྕི་བ་ཞིག་སོགས་མེ་ལོང་འཇོག་གོ་རེད། དེ་ལྟར་ནས་སྐྱེས་པའི་སངས་རྒྱས་ཀྱི་དག་ཞལ་དེ་འདྲ་ནས་སྐྱེས་པའི་བྱང་ཆུབ་སེམས་དཔའ་ཚོགས་ཀྱིས། ཤིས་བྱས་ནས་ནི་འཛམ་བུ་ལས་པའི་སྔ་ཕྱི་ཁོང་དྲུག་སྒྲིལ་གྱིས་མིའི་ལུས་ཐིག་ལེ་ལྕི་བར་ཞུ་བོ་ཟེར་གྱི་མེ་ལོང་འཇོག་གོ། བྱང་ཆུབ་སེམས་དཔའ་ཚོ་ཡི་ང་རང་ཚོ་ཡི་ལུས་རྟེན་དེ་ལ་ཚུར་སྨོན་དགོས་ང་རང་ཚོ་ཡི་བྱང་ཆུབ་སེམས་དཔའ་ཚོ་ལ་ཕར་སྨོན་དགོས། དེ་ག་རེ་རེད་ཟེར་ན། བདེ་བ་ཅན་གྱི་ཞིང་ཁམས་ནང་བཞུགས་པ་ཡིན་ན་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་དེ་ལྟ་བུ་ཉམས་སུ་བླངས་བྱས་ནས་ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་དེ་ཡོང་མ་རེད་པ། དེ་མེད་པ་ཡིན་ན་འཛམ་བུ་གླིང་པའི་མངལ་སྐྱེས་ཁམས་དྲུག་ལྡན་གཅིག་ལ་སྐྱེས་པ་ཡིན་ན་གསང་སྔགས་བླ་མེད་ཀྱི་ལམ་ཉམས་སུ་བླངས་ནས་ཚེ་དེ་ཉིད་ལ་སངས་རྒྱས་ཀྱི་གོ་བ་ཐོབ་ཡ་དེ།

རྗེ་བཙུན་མི་ལ་རས་པ་དང་ང་ཚོའི་ལུས་རྟེན་གྱི་ཆ་ནས་ཁྱད་པར་ཡོད་མ་རེད། ད་ལྟའི་ང་ཚོའི་ལུས་རྟེན་དེ་དྲག་དང་ང་ཚོའི་ལུས་རྟེན་དེ་ལྟོ་འཕྱེ་རྗེ་བཙུན་མི་ལའི་ལུས་རྟེན་དེ་ལས་དྲག་རྗེ་བཙུན་མི་ལ་དེ་ནང་ལོགས་བཞུགས་མཁན་གྱི་སེམས་དེ་སྙིང་སྟོབས་ཆེན་པོ་ཅིག་ཡོད་པ་ཡིན་ཙང་སྐུ་ཚེ་དེ་ལ་སངས་རྒྱས་པ་རེད་ང་ཚོའི་ལུས་རྟེན་དེ་རྗེ་བཙུན་མི་ལའི་ལུས་རྟེན་ལས་ལྷག་ཏུ་ཆེ་བ་རེད་ནང་ལོགས་བཞུགས་མཁན་དེ་ཡག་པོ་ཅིག་མེད་པ་ཡིན་ཙང་ད་ལྟ་ཡི་བར་དུ་ལུས་པ་རེད་པ།

སྐྱབས་འགྲོ་ལ་སོགས་པ་དེ་ཚོ་བསགས་པ་ཡིན་ནའི་བཟླས་བརྗོད་ཅིག་འདོན་པ་ཡིན་ནའི་ཆུ་ཚོད་གཅིག་རེ་ལ་རྫོགས་འགྲོ་གི་རེད་ད་ཆུ་ཚོད་གཅིག་རེ་ལ་དགེ་བ་སྟོབས་ཆེན་པོ་ད་ག་ཙམ་གྱིས་བསགས་ཚར་རོ། རྫོགས་རྒྱུ་མེད་པ་ཞིག་དཔེར་ན་ཐོག་མར་ཀུན་སློང་ཡག་པོ་བཅོས་མཐའ་མ་བསྔོ་བ་ཡག་པོ་བྱས་པ་ཡིན་ན་དུས་ནམ་ཡང་ཟད་ཀྱི་མེད་པ། རྫོགས་རྒྱུ་མེད་པའི་འབྲས་བུ་སྨིན་གྱི་རྒྱུ་མང་པོ་ཅིག་ཆུ་ཚོད་གཅིག་རེ་ལ་བསགས་ཐུབ་བོ། དེ་ཆུ་ཚོད་གཅིག་རེ་ལ་དོན་མེད་དུ་བདག་རེ་བཅོས་བཅོས་ནས་ད་ག་ཟེ་ད་ཚེ་འདིའི་བྱ་བ་ལ་སོགས་པ་དེ་འདྲ་བྱེད་བྱེད་ནས་དེ་བྱས་པ་ཡིན་ན་དེ་ནས་ནོར་བུ་རང་གི་ལག་ཏུ་ཡོད་པ་དེ། འཕྲོ་བརླག་ལ་གཏོང་བ་རེད་པ། ལྷ་མ་ངང་དུ་བྱོ་ཡིད་བཞིན་ནོར་བུ་ཞབས་པད་ལ་ཐོག་མ་ནས་ཞབས་པད་ལ་སུས་དཔེ་དགུ་ཐོབ་པ་ཡིན་ནའི་དེ་ནོར་བུ་དགོས་འདོད་སྐོང་རྒྱུ་དེ་དེ་ཡོད་རེད། དགོས་འདོད་སྐོང་རྒྱུ་དེ་དེ་ཡོད་པ་ཡིན་ཙང་དེ་ལྟ་བུ་དེ་སྨོན་ལམ་ག་རེ་རྒྱག་གི་ནའི་འགྲུབ་ཀྱི་ཡོད་ཟེར་ནས་ཇོ་བོ་རིན་པོ་ཆེ་རྗེ་ཡེ་དེ་ལ་ཤོག་ཀྱི་ཧ་ཐོག་ཤིག་འོད་ཀྱིས་འཇོག་དགོས་ཡོང་བ་ཚང་ཁ་ཤི་ལ་རྒྱག་བྱས་ནས་ཧོན་ལེ་ལྷེ་ཡས་ཀྱིས་དེ་བྱས་བར་བ། ཧོན་ལེ་ལྷེ་ཡས་དེ་ག་རེ་ཟེར་ན་ཤོག་ཀྱི་དེ་དཔེ་མི་གོ་ལེ་ནོར་བུ་དེ་སྐོར་ར་རྒྱག་ནས་དཔེ་མི་གོ་ལེ་བ།

སེ་གོལ་གཅིག་གཏོགས་པའི་ཡུན་ཚད་དེ་ལ་འཕྲོ་བརླག་ཅིག་གཏོང་བ་ཡིན་ན། འཕྲོ་བརླག་དེ་ཡང་རྒྱ་ཆེན་པོ་ཞེ་པོ་ཅིག་གཏོང་བ་རེད་ད་ག་ཟེ། འཇིག་རྟེན་འདི་ཡི་ཆ་ལ་འཕྲོ་བརླག་གཏོང་བ་ཞིག་མ་ཡིན་པ། འཇིག་རྟེན་འདི་ཡི་ཆ་ལ་དཔེར་ན་ང་ཚོས་ནོར་བུ་འདྲ་ཞིག་རྙེད། དེ་ཡི་བེད་སྤྱོད་གང་ཡང་མ་བཏང་བ་བྱས་ནས་ཕར་བརླག་རུ་བཅུག་ཅིག། ཕར་བརླག་བཅུག་པ་ཡིན་ན་ཞེ་དྲག་མེད་དུ་ལྐུགས་པ་རེད་ཟེར་གྱི་རེད་ལྐུགས་པ་ཞེ་དྲག་རེ་སྲིད། ཁོ་ཚེ་འདི་ལ་ནོར་བུ་དེ་ལ་བེད་སྤྱོད་གཏོང་རྒྱུ་ཡིན་ན་ཅི་ཤང་ཅིག་བསྡད་རྒྱུ་རེད་དེ་ཁོ་འཕྲོ་བརླག་བཏང་བྱས་ནས་ད་ག་ག་མེད་སྤྲང་པོ་ཅིག་བསྡད་བཞག་ཟེར་གྱི་རེད་པ་དེ་མི་ལྐུགས་པ་རེད་རེད་བ་ད་ལྐུགས་པ་རེད་བ། དེ་ལས་ལྷག་གི་ཞིག།

མང་པོ་ཡོད་པ་ཞིག་མཐོང་བ་རེད་དེ་ཕྱིར་དུད་འགྲོ་ལ་ལྟ་གི་ཡིན་ན་ནི་མི་ཉུང་ཉུང་ཅིག་མ་གཏོགས་མི་འདུག་ཨང། དེ་ཡིན་ན་ནི་མི་ཡིན་ན་ནི་དལ་འབྱོར་གྱི་མི་ལུས་ཐོབ་པ་དང་དལ་འབྱོར་གྱི་མི་ལུས་མ་ཐོབ་པ་ག་ཚད་འདུག་མི་ཁོམ་པའི་གནས་སུ་ལྷུང་བསྡད་མཁན་གྱི་མི་ག་ཚད་འདུག། དེ་ཚོ་མང་བ་རེད་པ། མི་ཁོམ་པའི་གནས་སུ་མ་ལྷུང་བ་དེ་ཉུང་བ་རེད་པ། དེ་ཡིན་ན་ནི་སྤྱིར་བསྟན་པ་དང་མཇལ་བ་དེ་ཉུང་བ་རེད་པ། སངས་རྒྱས་ཀྱི་བསྟན་པ་དེ་སྒྲོན་བསྐལ་དང་མུན་བསྐལ་དེ་ཚོའི་དབྱེ་བ་ཅིག་ཕྱེ་བྱས་ནས་མང་ཉུང་ལ་ལྟ་གི་ཡིན་ན་ནི། མུན་བསྐལ་བསྐལ་པ་མང་པོ་དག་དེ་ཀུན་ལས་སྒྲོན་བསྐལ་བསྐལ་པ་གཅིག་རེ་ཙམ་མ་གཏོགས་དར་གྱི་མི་འདུག་ཨང།